ན་མི་དགའ་སྨད་ན་དགའ་ཟེར། བསྟོད་ན་མི་དགའ་ནི་སྨད་ན་དགའ་ཟེར་དགོས་ག་རེ་རེད་ཟེར་ན། བསྟོད་ན་སྔོན་ཆད་བསོད་ནམས་ཟད་ཟེར། མི་གཞན་མ་གྱིས་བསྟོད་བསྔགས་འཕེལ་བ་དང་སོ་སོ་ལ་གཏམ་སྙན་པོ་བཀུར་བ་ཡག་ཡག་བྱས། པའི་ཞེ་དྲག་དེ་བྱས་པ་ཡིན་ན་སྔོན་ཆད་ཀྱི་བསོད་ནམས་ཟད་འགྲོ་རེད། བསོད་ནམས་ཟད་འགྲོ་ཟེར། སྨད་ན། རང་གི་མི་གཞན་མ་གྱིས་རང་ལ་སྨད་པ་ཡིན་ན་དགའ་རྒྱག་རེད་པ། དགའ་དགོས་ག་རེ་རེད་ཟེར་ན་སྨད་ན། ནི་ལས་ངན་འབྲས་བུ་ཟད་ཟེར།

ད་ལྟ་ང་ཚོས་དངུལ་སྒོར་མོ་བརྒྱ་ཉིས་བརྒྱ་ལ་ཅི་མིང་ཕོག་འགྲོ་བ་ཡིན་ནའི་ཞེ་དྲག་པས། ཕངས་སེམས་ཞེ་དྲག་བྱེད་ཀྱི་རེད་བ། དེ་ལས་ལྷག་ཙམ་ཅིག་ནི་བསོད་ནམས་ཀྱི་འབྲས་བུ་ཟད་པ་ཡིན་ན། ཨ་ནི་ཚེ་ཕྱི་མ་བས་རྟགས་སུ་བསྡད་སྲོལ་མེད་པ་དེ་འདྲ་ཆགས་འགྲོ་གི་རེད་བ། ཨ་དེ་ཡིན་ཙང་བསྟོད་ན་མི་དགའ་སྨད་ན་དགའ་ཟེར། ཨ་དེ་སྔོན་ཆད་ནས་བཀའ་གདམས་པའི་དགེ་བའི་བཤེས་གཉེན་ཚོས་དེ་གསུངས་སྐོར། དེ་འདྲ་ཡིན་ས་ང་རང་ཚོ་ཇི་སྟེ་ཆུ་སྐྱེས་ཀྱི་དབང་དུ་སོང་ཟེར་ཏེ། ཇི་སྟེ་ཆུ་སྐྱེས་ཆུ་སྐྱེས་ཟེར་ཏེ་ཆུ་སྐྱེས་བུ་དེ་དེ་རེད། ཇི་སྟེ་ཁྱིམ་པ་རྙེད་དང་མི་རྙེད་དང་འདས་དང་མི་རྙེད་རྙེད་དང་མི་རྙེད་དང་ལྟོས་མེད་ཅིག་ཅར་ཇི་སྟེ་ཆུ་སྐྱེས་བུ་བདག་གི་ཡུལ་མིན་པར་དགོངས་ཉོ་མཛོད། འོ་དེ་ལྟ་བུ་བྱས་པས་ན་དེ་ནི་ཆུའི་སྲིན་ཡིན་ཏེ་མི་ལུས་ཐོགས་ཡོད་དེ་གུ་ཆོས་ཡིན་པ་རེད། དེ་མ་བྱས་ཀྱི། ག་རེ་བྱས་པ་ཡིན་ནའི་ང་ཞེ་པོ་ཅིག་བྱས་དུས་ཡོད། ཧ་ཧ་ང། གཉེན་སྒྲུག་ཚད་དང་ལྡན་པ་དེ་འདྲ་བྱས་དུས་ཡོད་གསུངས་སོ་ནམ་དྲན་པས་ཡིན་ནའི་རང་གིས་རང་འཁྲུལ་རོ་གཅིག་མ་གཏོགས་ཆུད་ཟོས་ལ་སྒྲུག་ཧོ་མ་རེད། ཧ་ཧ་རང་གིས་ཡ་ནའི་བརྗོད་ཁྱོད་གཏོང་ཁྱོད་སྦོང་ཁྱོད་མང་པོ་བྱེད་ཀྱི་ཡོད་གསུངས་ནའི་ཆུད་ཟོས་སྒྲུག་ཧོ་མ་རེད། ཧ་ཧ་ཁྱེད་ཆགས་སྦང་དང་མ་འདྲི་སྦང་དང་སྔ་འགྲོ་སྦང་བཞི་མང་པོ་བསགས་པས་ཡིན་ཟེར་ནའི་ཆུད་ཟོས་སྒྲུག་ཧོ་མ་རེད། གཙོ་བོ་གཙོ་བོ་དེ་ག་རེ་ཟེར་ན་ལྗིད་ལྡན་གྱི་གཉེན་པོ་སྒྲུག་གི་འདུག་ན་རང་གིས་སེམས་དེ་ལྗིད་ལྡན་གྱི་གཉེན་པོ་སྒྲུག་གི་འདུག་ན། ད་ནི་ཆོས་རེད། མ་ཎི་ཚིག་ཁ་ཅིག་བགྲངས་པ་ཡིན་ནའི་ཆོས་བླ་ན་མེད་པའི་ཆོས་ཅིག་འགྲོ་ས་རེད། ཆོས་ནང་ནས་ཆོས་ཡག་ཅིག་འགྲོ་རེད། ཨ་ད་ག་ནང་བཞིན་སྐྱབས་འགྲོ་འདོན་པ་ཡིན་ནའི་ཨ་ནི་ཆོས་བླ་ན་མེད་པ་ཅིག་ལ་འགྲོ་གི་རེད། ཨ་དེ་འདྲ་བྱས་པ་ཡིན་ནའི་ང་ཚོ་ད་ལྟ་ཆོས་སུ་འགྲོ་མི་འགྲོ་ཟེར་ཏེ་དེའི་སྒོ་ནས་བསམ་བློ་གཏོང་ན་མ་གཏོགས་གཞན། བྱས་ཚད་ཚང་མ་ཐམས་ཅད་ལ་ཆོས་སུ་འགྲོ་བའི་ངེས་པ་ཡོད་མ་རེད། ཨ་དེ་འདྲ་རེད་དེ་ཡིན་ཙང་ད་ལྟ་ང་རང་ཚོ་ཚེ་འདི་དང་ཕྱི་མ་གཉིས་པོ་དེ།

ད་འཇིག་རྟེན་ཆོས་བརྒྱད་བློས་སྤང་བྱ་བྱེད་ཀྱི་དེ་འདྲ་ཡིན་ན། ཚེ་འདི་ལ་སྐྱིད་པོ་བྱུང་ནའི་ཀྱང་སྐྱིད་གའི་མི་འདུག། སྐྱིད་རིན་གའི་མི་འདུག་ཁོ་ཡུན་ཐུང་ཐུང་ཐུང་ཐུང་རེད། སྡུག་བསྔལ་བྱུང་བ་ཡིན་ན་ཁོ་སྡུག་རིན་གའི་གའི་མི་འདུག་དུས་ཐུང་ཐུང་ཐུང་ཐུང་རེད། དེ་ལས་ཕྱིར་ཚེ་ཕྱི་མའི་སྡུག་བསྔལ་དེ་གལ་ཆེ་རེད། ཚེ་འདིའི་སྡུག་བསྔལ་བྱུང་ནའི་ད་སྟབས་ཡག་ལ་ཚེ་ཕྱི་མ་ངན་སོང་ནང་མྱོང་ཡས་ཀྱི་སྡུག་བསྔལ་དེ་མྱོང་མི་དགོས་པ་བྱས་མིའི་ལུས་དེའི་སྟེང་ནས་མྱོང་རུང་ཅི་ནས་ད་སྟབས་ཡག་བསམ་བསམ་མནོ་ཅིག་དྲན་གྱི་རེད་མ་གཏོགས། ཨ་ནེ། ང་སྡུག་བསྔལ་དེ་ལྟ་བུ་བྱུང་སོང་ང་གྲ་མ་འགྲིག་དེ་ལྟ་བུ་བྱུང་སོང་སོང་ཟེར་ན་སྡུག་བསྔལ་ས་འདི་མ་རེད་པ། ཨོ་དེ་འདྲ་བྱས་པ་ཡིན་ན་འཇིག་རྟེན་གྱི་གཉེན་པོ་ལ་འགྲོ་བ་རེད། ག་རེད་ཟེར་ན་ང་རང་ཚོ་ཐག་རིང་ཐུང་གཉིས་པོ་དེ་བསམ་བློ་གཏོང་དགོས་རེད་བ། ཡུན་རིང་ཐུང་གཉིས་པོ་དེ་ཡུན་རིང་བ་དེ་བློས་མ་གཏོང་བ་བྱས། ཡོད་ཐུང་ཐུང་དེ་བློས་གཏོང་དགོས་རེད་བ། ཡུན་རིང་པོ་དེ་བློས་བཏང་བྱས་ཡུན་ཐུང་ཐུང་དེ་བཟུང་བ་ཡིན་ན་དེ་སྡུག་པ་རེད་བ་དེ་མི་དེ་སྐྱོ་པོ་སྐྱོ་པོ་ཅིག་རེད་བ།

མེད་དུ་བསྐོ་བར་རོ། དེ་ཡིན་ཙང་ཚེ་ཕྱི་མ་དང། ཚེ་འདི་གཉིས་པོ་དེ། ཐག་རིང་ཐུང་ཞེ་དྲག་ཡོད་ལ་སྡུག་བསྔལ་ཆེ་ཆུང་ཞེ་དྲག་ཡོད། སྡུག་བསྔལ་ཆེ་ཆུང་ཞེ་དྲག་ཡོད། ང་ཚོ་མིའི་ལུས་རྟེན་ད་ལྟ་མྱོང་བ་ཡིན་ན་སྡུག་བསྔལ་ག་ཚོད་ཆེ་བ་ཡིན་ནའི་མི་ཡི་སྡུག་བསྔལ་ཙམ་ཅིག་རེད་པ། ད་ཚེ་ཕྱི་མ་ངན་སོང་གི་སྡུག་བསྔལ་ནི་མྱོང་དགོས་བྱུང་སོང་ན་ལུས་རྟེན་དེ་ངན་སོང་བའི་ལུས་རྟེན་ཅིག་ཆགས་དེ་ཡོད་རེད་དེའི་སྡུག་བསྔལ་དེ་ཚད་མེད་པ་ག་འདྲ་ཞིག་ལ་མྱོང་ཐུབ་ཡས་ཅིག་ནི་ང་རང་ཚོ་མིའི་ལུས་དེ་ཚོའི་ཐོག་ལ་ཡིན་ན་བཟོད་ཐུབ་ཡས་ཅིག་ནི་ཡོད་མ་རེད་སྡུག་བསྔལ་ཆེ་ཆུང་ཁོ་རང་ཞེ་དྲག་ཤུགས་ཆེ། ཡང་ཡུན་རིང་ཐུང་བྱེད་ཀྱི་ཡིན་ན་དམྱལ་བ་པའི་སེམས་ཅན་དེ་ཚོ་དཔེར་ན་དམྱལ་བ་ཡིན་ན་ནི་ཚེ་ཐུང་ཤོས་ཐུང་ཤོས་དེ་དམྱལ་བ་ཡང་སོས་རེད་བ། དམྱལ་བ་ཡང་སོས་དེ་ལ་དམྱལ་བ་ཡང་སོས་ཉི་མ་གཅིག་གི་ང་རང་ཚོ་མི་ལོ་འབུམ་ཕྲག་དགུ་བཅུ་ཐམ་པ་ཡོད་འབུམ་དགུ་བཅུ་ཐམ་པ་ཡོད་ཙང་དམྱལ་བ་ཡང་སོས་ན་ཉི་མ་གཅིག་བསྡད་ཡིན་ན་ང་ཚོ་མི་ལོ་དགུ་བཅུ་ཐམ་པ་བར་དུ་འབུམ་ཕྲག་དགུ་བཅུ་ཕོག་ཐམ་པ་བར་དུ་བསྡད་འོ། དེ་ཐག་རིང་དུ་ད་རུང་ཅི་འདུག་ཨང། ད་ནི་ང་ཚོ་མིའི་ལུས་རྟེན་དེ་ལ་སྡུག་བསྔལ་མྱངས་པ་ཡིན་ནའི་ཧ་ལས་ན་ལོ་བརྒྱ་ཞིག་བྱས་རེད་ཧ་ལས་ན་ལོ་ཉི་ཤུ་སུམ་ཅུ། ཧ་ལས་ལོ་གཅིག་དེ་ཧ་ལས་གལ་མི་འདུག། དམྱལ་བ་དེ་ཚོ་བསམ་བློ་གཏོང་གི་ཡིན་ན། སྡུག་བསྔལ་ཆེ་ཆུང་ཁོ་རང་བྱེད་ཀྱི་ཡིན་ན། ང་རང་ཚོ་མིའི་ལུས་རྟེན་ཁོ་རང་ཡང་ད་ལྟ་མི། མི་གཅིག་ལ་ཉི་མ་གཅིག་གི་མདུང་སུམ་བརྒྱ་ཐམ་པ་བསྣུན་ནས། མདུང་སུམ་བརྒྱ་ཐམ་པ་དཔེར་གྲི་འདྲ་མོ་སུམ་བརྒྱ་ཐམ་པ་རང་གི་ལུས་ལ་བཙུགས་ནས་ཉི་མ་རྟག་པར་གྱིས་ཤི་མ་བཅུག་པར་བྱས་ནས་མདུང་ཐུང་སུམ་བརྒྱ་སུམ་བརྒྱ་བསྣུན་པའི་སྡུག་བསྔལ་དེ་དམྱལ་བའི་དེ་གི་སྡུག་བསྔལ་ཆུང་ངུ་ཙམ་ཡང་དེ་ནས་དཔེ་ཙམ་གཅིག་མི་ཡོང་བ་རེད།

ཁོང་ཁྲོ་བྱང་ཆུབ་ཟབ་འདི་གིར་མ་གཏོགས་ལས་གསར་པ་ཞིག་བསགས་གིར་མ་གཏོགས་ལས་ངེས་པའི་འབྲས་བུ་ཟད་ཀྱི་ཕ་ལས་བཞག་ཅིག་ནི་དེ་ལས་ལྷག་ཟིག་ཅིག་བསགས་འདི་གིར་བ། ང་སོགས་མིའི་ལུས་དེ་དེ་ལས་ཉོན་པ་ཡིན་ན། གསང་ལུང་གྱིས་སྟོང་ཤིག་པ་ཡིན་ས་ང་ལྟར་དེ་ལྟ་བུ་ཉོན་པ་དེ་སྔོན་གྱི་ལས་ཀྱི་འབྲས་བུ་རེད། སྔོན་བསགས་ཀྱི་ལས་ཀྱི་འབྲས་བུ་སྨྲས་པ་རེད། ད་རེས་ཏོག་ཡག་ཤག་ད་དེ་མྱོང་བ་ཡིན་ན་ཚེ་ཕྱི་མ་དེ་ལྟ་བུ་མྱོང་མི་དགོས་པ་ཡོང་གི་རེད་བསམ་ས་འདྲ་མོ་ཅིག་དང་ཨ་ནི་བུ་ལོན་ལ་མཚོན་ན་བུ་ལོན་འཁྲུ་སོང་བསམ་ས་འདྲ་མོ་ཅིག་ཨ་དེ་འདྲ་བྱས་བསམ་བློ་གཏོང་ཤེས་གི་རེད་དེ་ཙམ་གྱིས་མ་ཟད་ད་ལྟ་སྡུག་བསྔལ་དེ་ང་ནི་མྱོང་མི་འདོད་བཞིན་དུ་ད་ལྟ་མྱོང་བ་རེད་སྡུག་བསྔལ་དེ་རྒྱུ་ག་རེ་ལ་བརྟེན་ནས་བྱུང་བ་རེད་ཟེར་ན་མི་དགེ་བའི་འབྲས་བུ་རེད་སྡིག་པའི་འབྲས་བུ་རེད་དེ་ལ་ཨ་ནི་ཚེ་ཕྱི་མ་སྡུག་བསྔལ་མྱོང་མྱོང་སྡོད་གི་མི་འདོད་ན་སྡིག་པ་སྤང་དགོས་པ་འདུག་བསམ་ས་འདྲ་མོ་ཅིག་གསལ་ལེ་བསམ་བློ་ཅིག་གཏོང་ཤེས་གི་རེད་བ། བསམ་བློ་ཅིག་གཏོང་ཤེས་ཀྱི་རེད་བ། འོ་དེ་འདྲ་ཡིན་ཙང་ཨ་མིའི་ལུས་རྟེན་དེ་ལ་མྱོང་བ་དང་ངན་སོང་བའི་ལུས་རྟེན་དེ་ལ་མྱོང་བ་དེ་ཁྱོན་ནས་འདྲ་ཡ་ཡོད་མ་རེད། ཡུན་རིང་ཐུང་འདྲ་གི་མ་རེད་སྡུག་བསྔལ་ཆེ་ཆུང་འདྲ་གི་མ་རེད། ཧ་ལུས་རྟེན་ཆ་ནས་ནི་བསམ་བློ་གཏོང་ཚུལ་འདྲ་གི་མ་རེད། འོ་དེ་ཡིན་ཙང་ང་ཚོ་ད་ལྟ་ནི་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་མ་སོང་སྟེ་ཟེར་འཇིག་རྟེན་ཆོས་བརྒྱད་ཟེར་ཚེ་ང་ཚོ་ག་བསམ་བློ་གཏོང་དུས་ཁོ་ལ་ཨ་བདེ་བ་བྱུང་ན་དགའ་གི་རེད་བ་སྡུག་བསྔལ་བྱུང་ན་དགའ་གི་མ་རེད་བ་ཟེར་ན་བདེ་བ་དེ་ཚེ་འདིའི་བདེ་བ་རེད།

འོག་ན་གནས་པའི་ས་དེ་ནས་མན་ཆད་དབང་ཕྱུག་གསེར་གྱི་ས་གཞི་ཐུག་བར་དུ་ས་གི་རྡུལ་ཕྲ་རབ་གྲངས་དང་མཉམ་པའི་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་ལེན་གྱི་བསོད་ནམས་ཐོབ་ཡོད་ཀྱི། ས་ལྔ་ཚོ་ནི་རྒྱུ་བའི་ཆུ་དྲོད་བདུན་ཆགས་ཀྱི་ཚད་མ་འབྲས་ཀྱི་ས། དེ་འདྲ་བྱས་པ་ཡིན་ན་ཧ་ལས་ན་ཆུ་ཚོད་གཅིག་ཙམ་འགོར་དགོས་རེད་དེ་མ་གཏོགས་དགོས་མ་རེད་དེའི་རིང་ལ་བསམ་པ་བཟང་པོ་ཅིག་སྐྱེས། དེ་བྱས་པ་ཡིན་ན་ག་ཟེ་སྐྱེ་བ་འབུམ་ཕྲག་ནས་འབུམ་ཕྲག་འབུམ་ཕྲག་ནས་འབུམ་ཕྲག་སྒྲུབ་ཡ་གི། ཚེ་ཕྱི་མ་ལྷ་མི་ཡི་ལུས་རྟེན་མང་པོ་སྒྲུབ་ཡ་གི། སྐད་ཅིག་མ་གཅིག་གི་ནང་དུ་སྒྲུབ་ཚར་བ། ཆོས་ཟེར་ཞིག་གི་སྒྲུབ་ཐུབ་ཀྱི་འདུག་བ། ཨ་ནི་དུད་འགྲོའི་ལུས་རྟེན་དེ་དག་སྒྲུབ་ཐུབ་ཀྱི་འདུག་བ་ཡི་དྭགས་ལུས་རྟེན་སྐྱེ་བ་ལས་ཟེར་སྒྲུབ་ཐུབ་ཀྱི་འདུག་བས། ཅི་ཡང་སྒྲུབ་ཐུབ་མ་རེད་པ། ཨོ་དེ་འདྲ་ཡིན་ཙང་ད་ལྟ་ང་རང་ཚོ་ལུས་རྟེན་དེ་རྩ་ཆེན་པོ་རེད་ཟེར་ཏེ། ཚེ་ཕྱི་མ་ཕན་ཆད་ཀྱི་དོན་བསྒྲུབ་པ་ལ་རྩ་ཆེན་པོ་རེད། དཔེ་མི་སྲིད་རྩ་ཆེན་པོ་རེད། ཚེ་ཕྱི་མ་ཕན་ཆད་ཀྱི་དོན་གྱི་བསྒྲུབ་མ་ཐུབ་ན་ལུས་རྟེན་ཐོབ་པ་ལས་མ་ཐོབ་པ་དགའ་ཡོད། ཐོབ་པ་ལས་མ་ཐོབ་པ་དགའ་ཡོད། མ་ཐོབ་ན་ཁོ་ལུས་རྟེན་གྱི་ཆ་ནས། ཁོ་རང་མ་ཐོབ་རེད་བྱེད་ག་གས་ཡོད་མ་རེད་པ། ང་རང་ཚོ་ཐོབ་ཀྱི་ཐོབ་ཀྱི་ལས་འཕྲོ་བརླག་གཏོང་བ་དེ་ཕངས་པོ་ཞེ་དྲག་རེད་བ། ཐོག་མ་ནས་རྒྱུ་ཅ་ལག་མེད་མཁན་དེ་སང་ཅི་བྲེལ་ག་གས་ཡོད་མ་རེད་པ། རྒྱུ་ཅ་ལག་ཡོད་པ་དེ་བེད་སྤྱོད་གཏོང་མི་ཤེས་པ་བྱས་ཕར་བརླག་རུ་བཅུག། ཕར། དོན་མེད་ཀྱི་ཕར་ཟད་རུ་བཅུག་པ་ཡིན་ན་ཨ་ནི་མི་དེ་ཐབས་སྐྱོ་པོ་ཞེ་པོ་ཅིག་རེད་བ། ཐོག་མར་ག་གས་མེད་པ་ཡིན་ན་མེད་པ་རེད། ཨ་དེ་རིང་སང་ཡིན་མི་ཚོ་ཤོ་སྦག་རྒྱབ་བྱས་ནས་ཨ་ནི་ཁ་ཆུ་ཨོང་ཐོག་དེ་འདྲ་ཤོར་འགྲོ་མཁན་དེ་འདྲ་འདུག་པ། དེ་ཚོ་རྒྱུ་ཅག་ལ་ཡོད་ནས་སོ་སོར་ཕྲ་ལ་དང་བར་བ་དེ་ཕམ་པོ་ཞེ་དྲག་བྱེད་ཀྱི་ལ་ཁོ་རང་གཉིད་མ་ཁུག་ཅིག་དང། ནང་ཤེས་ཟེར་ན་སྙོམས་པ་ཡིས་ཁ་ཆད་ཁ་ཆད་སྙོམས་པ་ཡིས་ཆགས་ཀྱི་དོང་སེམས་མ་རེད། དེ་དང་པོ་ནི་མེ་ཁྱེད་ཅེས་ཡིན་ན་ཁོ་ཁོ་ཕངས་ཡ་ཁེ་ཁེ་མི་རེད་པ། མེད་པ་རེད་ཁོ་རང་རང་རེད་པ། དེ་ཡི་ས་ང་རང་ཚོ་མཐོང་མ་ནི་མེ་ཡི་ལུས་དེ་དེ་མ་མཐོང་ན་མ་མཐོང་བ་རང་རེད་ཁོ་བྱེད་ཁེ་ཡ་མ་རེད། ཐོབ་བཞིན་དུ་ད་ལྟ་མ་བྱས་ན། ད་དེ་ཕངས་པོ་ཞེ་དྲག་རེད། དཔེ་མི་སྲིད་ཕངས་པོ་རེད། ག་རེ་རེད་ཟེར་ན་ཁོ་ནུས་པ་ཡོད་རུང། ལུས་རྟེན་དེ་ལ་ནུས་པ་ཡོད་རེད་ག་རེ་སྒྲུབ་ཀྱི་ཡིན་ན། ཐོབ་ཐུབ་ཡག་གི་ནུས་པ་ཡོད་བཞིན་དུ་སོ་སོས་མ་བྱས་པ་རེད་པ། ཨ་ནི་གྱོང་ཆེན་པོ་ཞེ་དྲག་རང་རེད། ཡ། ནུས་པ་ག་རེ་ཡོད་རེད་ཟེར་ན། ཚེ་ཕྱི་མ་ཨ་ནི་ལྷ་མི་ཡི་གོ་འཕང་ཐོབ་པ་ལ་སྐད་ཅིག་གཅིག་དང་ཉི་མ་གཅིག་ཙམ་བྱས་པས་འབུམ་ཕྲག་མང་པོ་བསྒྲུབ་ཡས་ཀྱི་ནང་སོ་བྱེད་ཐུབ་རེད། ལུས་རྟེན་དེ་ཡིས་དེ་འདྲ་བྱེད་ཐུབ་རེད།

ཚེ་ད་རེས་ནི་མ་བྱུང་ན་ཚེ་ཕྱི་མའི་ལུས་རྟེན་དེ་ལྟ་བུ་རྙེད་མི་ཡོང་གསུངས་སོ་ནམ་དྲན་གྱི་རེད་དེ་ཧ་ཅང་དཀོན་པོ་ཞེ་དྲག་རེད། ལུས་རྟེན་དེ་དཀོན་པོ་རེད་རྙེད་དཀོན་པོ་རེད། དཀོན་པོ་ཡིན་དགོས་ག་རེ་ཟེར་ན་ང་ཚོ་ད་ལྟ་ལུས་རྟེན་དེ་རྒྱུ་མེད་ན་འབྲས་བུ་དེ་ཡོང་གི་མ་རེད་པ། རྒྱུ་དེ་ག་རེ་དགོས་རེད་ཟེར་ན་མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་གསུངས་ནས་གསུངས་པ་རེད་པ། ཚུལ་ཁྲིམས་ལས་གཞན་མེད་ཟེར་ན་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་རྣམ་པར་དག་པ་ཅིག་མ་བསྲུངས་ན་བདེ་འགྲོ་གྱི་ཕལ་པ་ཙམ་ཡང་ལུས་ཙམ་ཡང་ཐོབ་ཀྱི་མ་རེད། བདེ་འགྲོའི་སེམས་ཉིད་དང་རྩ་བ་ནས་ཐོབ་ཡ་ཡོད་མ་རེད། བདེ་འགྲོའི་སེམས་ཉིད་ཐོབ་པ་ལ་ངེས་པར་དུ་ཡང་ཚུལ་ཁྲིམས་རྣམ་པར་དག་པ་བཞི་བཟུང་བ་གཅིག་དགོས་རེད། དེ་སྐོར་ལ་དལ་འབྱོར་གྱི་མི་ལུས་ཐོབ་པ་ལ་ད་སྦྱིན་སོགས་ཀྱིས་གྲོགས་བྱེད་པ། སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ། འོ་དེ་ལྟ་བུ་དགོས་དགོས་རེད་དེ་ང་ཚོ་ལས་རང་གི་རྒྱུད་ལ་བདོག་ན་དེ་ནས་ཚེ་ཕྱི་མ་བདེ་འགྲོ་ཉིད་མིའི་ལུས་དེ་དེ་ཐོབ་ཀྱི་རེད་དེ་ལྟ་བུ་རྒྱུ་དེ་ང་ཚོ་ལ་མེད་པ་ཡིན་ན། རྒྱུ་མེད་པར་འབྲས་བུ་ཅིག་ཡོང་གི་མ་རེད་པ།

ནི་མི་ལུས་ཅིག་ཐོབ་པ་ཡིན་ན་མི་ལུས་དཔེར་ཁ་སྐད་མི་ཤེས་ཀྱི་ལྐུགས་པ་ཞིག་དང་ནི། སེམས་ནི་དྲན་རྒྱུ་བསམ་རྒྱུ་མེད་མཁན། ཡང་ན་ནི་ལོངས་སྤྱོད་ཀྱིས་ཕོངས་བསྡད་མཁན་དེ་འདྲ། ཟ་བྱེད་དང་གོན་བྱེད་རྩ་བ་ནས་མེད་མཁན་དེ་འདྲ་ཡིན་ན། ཡང་ནི་ལོངས་སྤྱོད་སྤྱོད་རྒྱུ་གི་འཚོ་བ་འཚོལ་ཁ་གྲོལ་ནས་ནི་མ་ཁོམ་ཤིག་ཤིག་ཅིག་བསྡད་དགོས་རེད་མ་གཏོགས། ཆོས་ཉན་རྒྱུ་ཡོང་གི་མ་རེད་ཆོས་བྱེད་རྒྱུ་ཡོང་གི་མ་རེད་བ། འོ་དེ་འདྲ་ཡི་དལ་འབྱོར་གྱི་མི་ལུས་ཐོབ་པ་ལ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་བ་དེ་སྦྱིན་སོགས་ཀྱིས་གྲོགས་བྱེད་པ། དེ་ལ་ཡང་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་ཟེར། སྨོན་ལམ་དྲི་མེད་ཟེར་མཁན་དེ་ག་རེ་རེད་ཟེར་ན་ཚེ་འདི་ཙམ་གྱི་སྨོན་ལམ་རྒྱབ་པ་མ་ཡིན་པ། ཚེ་རིང་བར་ཤོག་ཟེར་ཡ་རྣམས་དང། བར་ཆད་མེད་པར་ཤོག་ཟེར་ཡ་རྣམས་དང། བྱ་བ་ལམ་འགྲོ་ཡོང་བར་ཤོག་ཟེར་ཡ་རྣམས་དེ་འདྲའི་སྨོན་ལམ་མ་ཡིན་པ། ཚེ་ཕྱི་མ་ཕན་ཆད་ལ་དཔེར་ཚེ་འདི་ལ་བསམ་བློ་མ་བཏང་བར་བྱས་ནས་ཚེ་ཕྱི་མ་ང་དཔེར་མི་ལུས་དེ་ལྟ་བུ་ཐོབ་པར་ཤོག་ཚེ་འདི་ད་ག་རེ་བྱས་ནས་ཀྱི་ད་ཚེ་ཕྱི་མ་ངན་སོང་དུ་མ་ལྷུང་བར་ཤོག་བསམ་ཡ་རྣམས་དང། དེ་འདྲ་གི་སྨོན་ལམ་རྒྱབ་པ་ཅིག་དགོས་རེད། དེ་འཛོམས་པ་ཡིན་ན་དེ་འདྲ་མི་ལུས་དེ་ཐོབ་ཀྱི་རེད་ཚེ་ཕྱི་མ། དེ་མ་བྱུང་ན་མི་ལུས་དེ་དཀོན་པོ་དཀོན་པོ་རེད། དཀོན་པོ་དཀོན་པོ་རེད། ད་ལྟ་ང་ཚོ་མི་ལུས་ཅིག་ཐོབ་པ་རེད་བ། མི་ལུས་ཅིག་ཐོབ་པ་དེ་སྐྱེ་བ་སྔ་མ་དེ་དེ་ལྟ་བུའི་རྒྱུ་ཅིག་བསགས་ཙང་ཐོབ་པ་རེད་མ་གཏོགས་རྒྱུ་ཅིག་མ་བསགས་ན་ང་ཚོ་མི་ལུས་དེ་ཡོང་གི་མ་རེད། དེ་ཡིན་ཙང་ད་ལྟ་ང་ཚོ་ནི་མི་ལུས་ཐོབ་པ་དེ་ཁྲག་ལ་ལས་སྟོང་ཅན་ཏུགས་སུ་བསྡད་ཟེར་བ་ཡིན་ན་ཉི་མ་གཅིག་སོང་གཉིས་སོང་གཅིག་ནི་ཚེ་དེ་ཟད་འགྲོ་གི་འདུག་བ།

ང་ཚོ་མི་གཞན་པ་ཅིག་ལ་སྐད་ཆ་བཤད་ནས་དཔེར་ཅི་སྟེ་བྱ་བ་ཅིག་ལ་མགོ་འཁོར་འདི་དེ་ནི་ཚེ་འདི་ཟད་སྲིད་པ་གོ་རང་འདིའོ། དེ་འདྲ་ཡིན་ཙང་ནི་ང་ཚོ་ཚེ་འདི་ལོ་ཆུང་ཆུང་ཡིན་ད་ལྟ་བྱ་ལོང་ཡོད། ད་ལྟ་ལས་ཀ་བྱེད་ལོང་ཡོད་སོ་སོ་རྣམས་ཀྱིས་བསམ་བློ་གཏོང་ཡ་ཆོག་ནི་ཡོད་མ་རེད། ཉི་མ་རེ་དང་སྐད་ཅིག་རེ་ལས་ཐུགས་སུ་ཟད་འགྲོ་དགོས། ལྷག་པར་དུ་ཡང་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་དེ་འདྲ་ཅིག་ལ་ལུས་རྟེན་ཀུན་ལ་ཡིད་བརྟན་ཆོག་ནི་ཡོད་མ་རེད། ནད་ཡོད་མེད་ལ་ཡིད་བརྟན་ཡོད་མ་རེད་ལོངས་སྤྱོད་ཆེ་ཆུང་ལ་ཡིད་བརྟན་ཡོད་མ་རེད་ཆ་རྐྱེན་འཛོམས་མ་འཛོམས་ལ་ཡིད་བརྟན་ཡོད་མ་རེད་ང་ཚོའི་ལུས་རྟེན་དེ། དཔེར་ན། ཡར་སྐྱེས་ནས་མར་མ་ཤི་ཡི་བར་དུ་ཉི་མ་གཅིག་དང་སྐད་ཅིག་མ་གཅིག་ནི་སྲིབ་མ་འགྱུར་བ་ཅན་དུ་ཚེ་ཕྱི་མ་ལ་ཁ་གཏད་དེ་འགྲོ་དགོས་རེད་བ། དེ་ཡང་ནི་ལོ་རྒན་གཞོན་ལ་ངེས་པ་ཡོད་མ་རེད། ལོ་རྒན་གཞོན་ངེས་པ་ཡོད་པ་ཡིན་ན་ཁ་ཤས་ཁ་ཤས་ཕ་མ་མ་ཤི་གོང་ནས་སྤུ་གུ་སྔོན་ལ་ཤི་འགྲོ་གི་རྫབ་རྫུབ་འདུག་བ། དེ་རྒན་གཞོན་ལ་ངེས་པ་མེད་པའི་རྟགས་མཚན་དེ་རེད་བ། རྒན་གཞོན་ལ་ངེས་པ་མེད་པའི་རྟགས་མཚན་རེད།

དེ་འདྲ་མང་པོ་ཅིག་ང་ཚོ་མཐོང་རྒྱུ་འདུག་ལ་གོ་རྒྱུ་འདུག་ཨང། ཨ་དེ་འདྲ་ཡིན་ཙང་ནད་ཡོད་མེད་ལ་ལྟོས་ཀྱི་མ་རེད། ནད་པ་མ་ཤི་གོང་ནས་ནད་གཡོག་ཤི་འགྲོ་མཁན་མང་པོ་ཡོད་རེད། ནད་པ་ཉལ་སའི་ནང་ལས་བྱས་ནས་ལོ་མང་པོ་ལས་བྱས་ཁྱེད་དེ་འདྲ་ནད་གཡོག་གཉིས་ཙམ་གསུམ་ཙམ་སྔོན་ལ་ཤི་འགྲོ་མཁན་དེ་འདྲ་ཡོད་རེད། དེ་ས་ནད་ཡོད་པ་སྔོན་ལ་ཤི་ནད་མེད་པ་ཕྱིས་ལ་བསྡད་པའི་ངེས་པ་ཡོད་མ་རེད་ནད་ཡོད་མེད་ལ་ངེས་པ་ཡོད་མ་རེད། ཏན་ཏན་ཁྱོན་ནས་ཡོད་མ་རེད། ལོ་ལ་ཏན་ཏན་ཡོད་མ་རེད་ནད་ལ་ཏན་ཏན་ཡོད་མ་རེད། ཨ་འགའ་ཤས་འགའ་ཤས་ཡོད་ད་སྨན་བཅོས་བྱེད་ཆོག་གི་རེད་གསུངས་བསོད་ནམས་ཀྱིས། སྨན་ཕུན་སུམ་ཚོགས་པ་དེ་ན་ཡོད་ད་ན་ཚ་འདྲ་བྱུང་སོང་ན་ནི་སྨན་བཏང་ནས་ན་ཚ་དྲག་འགྲོ་གི་རེད་གསུངས་བསོད་ནམས་དྲན་རྒྱུ་ཡོང་སྲིད་ཀྱི་རེད། སྨན་བཏང་ནས་དྲག་གི་ཡོད་པ་ཡིན་ན་སྨན་པ་ཡང་ཤི་འགྲོ་མཁན་བཟའ་ཚོད་ཡོད་རེད་བ། སྨན་པ་ཨ་ནི་ལོ་ཆུང་ཆུང་སྒང་ནས་ཤི་འགྲོ་མཁན་བཟའ་ཚོད་འདུག་བ། ཁོ་རང་སྨན་གཏོང་ཤེས་ཀྱི་རེད་སྨན་བཅོས་བྱེད་ཤེས་ཀྱི་རེད་རང་གི་ན་ཚ་རང་གིས་ཧ་གོ་གི་རེད་བསྡད་ཐུབ་ཞིག་ཁྱོན་ནས་མེད་པ་རེད་བ། སྨན་པ་དེ་འདྲ་ཤི་འགྲོ་གི་འདུག་བ་དེ་ཡིན་ཙང་སྨན་གཏོང་ནའི་ཕན་གྱི་མ་རེད། འགའ་ཞིག་གིས་ང་རྒྱུ་ཅ་ལག་ཞེ་དྲག་ཡོད། དེ་ཡིན་ཙང་ད་དེ་འདྲ་ཡིན་ནའི་ན་ཚ་ཕོག་སོང་ན་ང་སྐུ་རིམ་རིམ་གྲོ་འདྲ་བྱེད། བཟློག་སྒྱུར་འདྲ་བྱེད་པ་ཡིན་ན་ཡིན་པ་དོན་བསྡད་ཐུབ་ཀྱི་རེད། ཡང་འགའ་ཞིག་གིས་ཚེ་སྒྲུབ་འདྲ་བྱེད། དེ་འདྲ་བྱས་ན་བསྡད་ཐུབ་ཀྱི་རེད་སོ་སོ་རང་དྲན་གྱི་རེད་དེ་སྔ་མ་ཚེ་སྒྲུབ་བྱས་ནས་མ་ཤི་ནས་བསྡད་ཤག་ཟེར་མཁན་གཅིག་ཡོད་མ་རེད་བ། སྔ་མ་ཨ་ནེ་སྐུ་རིམ་རིམ་གྲོ་བྱས་ནས་མ་ཤི་ནས་ད་ལྟ་ཡི་བར་དུ་བསྡད་ཤག་ཟེར་མཁན་གཅིག་ཡོད། ནོར་ཆེན་པོ་ཞེ་དྲག་དཔེ་ཕྱུག་བདག་ཞེ་པོ་ཆེན་པོ་དེ་ཚོ་ཨ་ནེ་སྔོན་ལ་ཤི་བྱས་ནས། སྤྲང་གོ་གད་གད་ཟ་རྒྱུ་མེད་མཁན་དེ་ཚོ་གཞུག་གུ་ལས་བྱས་ནས་བསྡད་སྡོད་མཁན་མཛའ་བརྟུལ་ཡོང་གི་འདུག་བ། དེ་ཚོ་དཔལ་འབྱོར་ལོངས་སྤྱོད་ལས། བརྟག་གི་མེད་པའི་རྟགས་རེད་བ། དཔལ་འབྱོར་ལོངས་སྤྱོད་ཀྱི་སྒོ་ནས་ཨ་ནེ་བླུ་རྒྱུ་ཡོད་པ་ཡིན་ན།

ཡང་འགའ་ཞིག་འགའ་ཞིག་ཚེ་སྒྲུབ་བྱས་ནས་ཚེ་རིང་དུ་འགྲོ་གི་འདུག་གསུངས་སོ་ནམ་དྲན་གྱི་རེད་དེ་ཚེ་མ་ཟད་བསོད་ནམས་ཟད་པ་དེ་འདྲ། བསོད་ནམས་མ་ཟད་ལ་ཚེ་ཟད་པ་ཚེ་མ་ཟད་ནས་བསོད་ནམས་ཟད་པ། དུས་མ་ཡིན་པའི་འཆི་རྐྱེན་ཟེར་མཁན་དེ་དགུ་ཡོད་རེད་བ། དུས་མ་ཡིན་དུས་མ་ཡིན་པའི་འཆི་རྐྱེན་ཟེར་མཁན་དེ་ཚོ་བཟློག་ཐབས་ཡོད་རེད་མ་གཏོགས་དུས་ཚོད་ཏག་ཏག་ལ་སླེབས་དེ་གས་ཁྱེད་འོ་མ་བཏབ་པ་དེ་ལ་བཟློག་ཐབས་ཁྱོན་ནས་ཡོད་མ་རེད། སྐུ་རིམ་རིམ་གྲོ་བྱས་ནས་ཚེ་རིང་དུ་འགྲོ་ཡ། ཨ་ཡང་ན་ནི་ཚེ་སྒྲུབ་བྱས་ནས་ཚེ་རིང་དུ་འགྲོ་ཡ། ཡང་ན་ནི་ཚེ་ལྷ་རྣམ་གསུམ་གྱི་སྐུ་བཞེངས་ནས་ཚེ་རིང་དུ་འགྲོ་ཡས་དེ་ཚོ་བགྲངས་ཏེ་དུས་མ་ཡིན་པའི་འཆི་རྐྱེན་ལ་མ་འགྲོ་བར་བྱས། ཨ་དེ་འདྲ་ཡི་སྒོ་ནས་ནི་བཟློག་ཐབས་བྱས་མ་གཏོགས། དུས་ཚོད་ཏག་ཏག་ལ་སླེབས་བསྡད་མཁན་དེ་ཁྱོན་ནས་བཟློག་ཐབས་ཡོད་མ་རེད་སངས་རྒྱས་སྨན་གྱི་བླ། བཻ་ཌཱུརྱའི་འོད་ཀྱི་རྒྱལ་པོ་རང་གི་སྔས་མགོ་ལ་བཞུགས་བྱས་ནས་སྨན་གཏོང་གི་ཡོད་ན་ཡང་འཆི་བ་མི་རྟག་པ་ལས་བཟློག་ཐབས་ཁྱོན་ནས་ཡོད་མ་རེད།

ཨ། དེ་འདྲ་རེད། དེ་འདྲ་ཡིན་ཙང་ང་རང་ཚོ་འཆི་རྐྱེན་དེ་ནི་མང་པོ་ཞེ་དྲག་རེད། གསོན་རྐྱེན་དེ་ནི་ཉུང་ཉུང་ཉུང་ཉུང་ཅིག་ལས་ཡོད་མ་རེད། གསོན་རྐྱེན་ཏོག་ཙམ་ཅིག་ཡོད་པ་དེ་གསོན་རྐྱེན་ཟེར་མཁན་དེ་ང་རང་ཚོ་ཚེ་གནས་པའི་ཐབས་དེ་ཁང་པ་རྒྱག་ཡས་དེ་གཅིག་རེད་པ། ཁང་པ་ནང་ལོགས་སྡོད་ཡས་དེ་མིའི་གསོན་ཐབས་རེད་དེ་ཁང་པ་ལོག་ནས་ཤི་མཁན་བཟའ་བཏུང་ཡོད་རེད་པ།

སོ་སོ་བས་བློ་བདེ་པོ་བྱས་ནས་སྡོད་ཡ་ཟེར་གི་ཁྱོན་ནས་ཡོད་མ་རེད། ཆོས་བྱེད་ཀྱི་ཡིན་ཟེར་ཡ་དེ་སང་ཉིན་དེ་སྔོན་ལ་ཤར་འགྲོ་ཡོད་དམ། རང་སྔོན་ལ། འཇིག་རྟེན་ཕྱི་མ་དེ་སྔོན་ལ་ཤར་འགྲོ་ཡོད་ཧ་གོ་ཡོད་མ་རེད། སང་དང་འཇིག་རྟེན་ཕྱི་མ་གཉིས་སྔོན་ལ་གང་ཡོང་གཏོལ་མེད་པས་བྱས་རོགས་སང་ཉིན་སྔོན་ལ་ཤར་འགྲོ་ཡོད་དམ། འཇིག་རྟེན་ཕྱི་མ། སྔོན་ལ་ཤར་འགྲོ་ཡོད་དེ། ཡིད་རྟོན་ཁྱོན་ནས་ཡོད་མ་རེད། སང་ཉིན་ཤི་གི་མ་རེད་ཟེར་ན་རང་གིས་རང་ཐག་གཅོད་ཐུབ་ཡ་ཁྱོན་ནས་ཡོད་མ་རེད། ད་ག་ཟེ་མ་ཐག་མ་བཅད་བྱས་ན་ང་སང་ཉིན་རང་ད་ཤི་ཡི་མ་རེད། མ་ཤི་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་རྒྱུ་མཚན་གཅིག་བཀོད་ཤོག་ཟེར་ན་རྒྱུ་མཚན་བཀོད་ཡ་ཁྱོན་ནས་ཡོད་མ་རེད། རྒྱུ་མཚན་ག་རེ་བཀོད་ན་རྒྱུ་མཚན་ལྟར་སྣང་གཅིག་མ་གཏོགས་རྒྱུ་མཚན་ཡང་དག་པ་གཅིག་ཁྱོན་ནས་ཡོད་མ་རེད། རྒྱུ་མཚན་ཡང་དག་པ་གཅིག་སང་ཉིན་མ་ཤི་ཡི་བསྡད་གི་རེད་ཟེར་གི་རྒྱུ་མཚན་ཡང་དག་པ་གཅིག་ཅིའི་བཤད་ཡ་ཡོད་མ་རེད། ད་ད་ག་ཟེ་ཧམ་པ་འདྲ་ཞིག་བཤད་བྱས་ནས་ཤི་ཡི་མ་རེད་ང་ནད་མི་འདུག་ན་ཚ་ཡང་མི་འདུག་ཐང་ཐག་རེད་ཡང་ན་ནི་རྐྱེན་དེ་འདྲ་མའི་གང་ཡང་ཡོང་གི་མི་འདུག་སོང་ཙང།

སྔོན་ཆད་ནི་དཔེ་འདི་ལྟར་རོ་ཅེས་དཔེ་ཆ་རྩོམ་འཕྲོ་བཞག་བྱས་ནས་དགོངས་པ་རྫོགས་མཁན་ག་ཚོད་འདུག། དཔེ་ཆ་རྩོམ་འཕྲོ་བཞག་ནས་དགོངས་པ་རྫོགས་མཁན་དེ་ཚོ་ང་དཔེ་ཆ་དེ་བརྩམས་མ་ཚར་གོང་ནས་ཤི་གི་རེད་བསམ་སོ་རེམ་སང་དྲན་གྱི་ཡོད་ཀྱི་མ་རེད་པ་དྲན་གྱི་མ་རེད་དེ་དཔེ་ཆ་རྩོམ་འཕྲོ་བཞག་ལས་ཀ་བྱེད་འཕྲོ་བཞག་ལས་ཀ་བྱེད་འཕྲོ་ཚང་མ་ཐམས་ཅད་ནི་ཐམས་ཅད་ནི་བཞག་བཞག་ནས་གློ་བུར་ཐོག་རྒྱག་ཏུ་འཆི་བ་མི་རྟག་པའི་རླུང་ལ་ཕུད་དེ་ཀྱིས་སྔོན་ཆད་སྐྱིད་པོ་བཏང་པ་ག་ཚོད་འདུག་ག་ཚོད་འདུག། ང་རང་ཚོ་དེ་ལས་ཀྱང་བལ།

དེ་རིང་མི་འཆི་དེ་རིང་མི་འཆི་སྙམ་པ་དེ་འཆི་ཁ་ལ་ཁའི་གང་ཟག་དེ་ལ་ཡོང་གི་རེད། ད་ལྟ་རང་ཨོ་འཆི་ཁ་ལ་ཁ་དེ་ལ་ད་ལྟ་རང་ང་ཤི་དུ་མེད་པས་ཟེར་རང་ད་ཨོ་ཙི་མེད་འགྲོ་སོང་ཟེར་ནམ་ཟེར་གྱི་དང་བ་མི་ཁ་ཤས་ཁ་ཤས་ད་རེས་རང་ང་མ་ཤི་ཟེར་གྱི་མི་ཡོང་སོང་ཟེར་རམ་དུ། ཨོ་ཁྱེད་རེད་ཡོད་དེ་ད་རེས་རང་མ་ཤི་ཅི་བྱེད་རུ་ཅི་ཟེར་རམ་དུ། ཨོ་དེ་འདྲ་དེ་འཆི་ཁ་ལ་ཁ་བར་དུ་ཡོང་གི་འདུག་ཟེར་ལོང་ལོང་བྱེད་མི་སོང་བ་དེ་གཏན་གཏན་རང་རེད་བ་ང་ཚ་མ་ད་མ་ཁྱེད་དེ་དྲན་གྱི་མི་འདུག་རེད་བསམ་བློ་དེ་ནི་ད་ནི་གཏན་གཏན་ཡོང་གི་འདུག་མ་ནང་ཤེས་ཟེར་ན་ཤེས་ཀྱི་རེད་བསམ་སོང་རམ་ཅེས་སུའི་ནས་ཡོང་གི་རེད་ཀོ། ང་ཤེས་ད་ཤེས་ཀྱི་རེད་བསམ་གི་རེད། ཤེས་ཀྱི་རེད་དེ་ང་ད་རེད་ཤེས་ཀྱི་མ་རེད་ཟེར་གི་རེད། སོང་ཉལ་རེད་དེ་སོང་ཉལ་ཤེས་ཀྱི་མ་རེད། སྣང་ཉལ་ཤེས་ཀྱི་མ་རེད། དེ་འདྲ་འབད་ཅག་བཏང་གི་ནི་བ་བ། ད་མི་ཤེས་མི་ཤེས་ཟེར་གི། ད་རེད་མི་ཤེས་ད་རེད་མི་ཤེས་ཟེར་ཏེ་ད་ཕྱི་ཁ་དབུགས་ཆད་ག་ལ་ག་བར་དུ་བས་རྫོང་མང་ཆད་ཅིག་ནས་ཡོང་ནས་དེ་གས་ལྷོད་བ་རེད། དེ་གས་ལྷོད་ཅིག་ནས་ནི་ཆུ་སྐྱེས་ཀྱི་མ་སྐྱོང་བ་ཅིག་དེ་བྱས་བ་རེད། ལྷ་གང་དུ་སྟོན་པའི་སྒྲུབ་མེད་དེ་ཟེར་བ་ཆུ་སྐྱེས་ཀྱི་སྲོག་སྙིང་མ་བཞག་པར་ཟེར། ཆུ་སྐྱེས་ཀྱི་སྲོག་སྙིང་སྐྱེས་ཀྱི་སྲོག་སྙིང་ཟེར་གྱི་ཟེར་ཏེ་ཉི་མ་དེ་མ་བཞག་གོང་ནས་ཟེར། ཆུ་སྐྱེས་ཀྱི་སྲོག་སྙིང་མ་བཞག་པར་འཆི་བའི་འཁོར་དེ་རེ་ལྷས་སྙིང་འཆི། འཆི་བས་དེ་དེ་རེ་ལྷས། ཆུ་སྐྱེས་དེ་སྲོག་སྙིང་ལས། ད་རང་མགོ་རང་གིས་མ་བསྐུར་བ་ཟེར་སོ་སོ་སོ་སོ་རང་མགོ་རང་གིས་མ་བསྐུར་བ་ཅི་བྱས་ནས་ཆུ་སྐྱེས་ན་ད་ལྟ་ཉིད་ནས་སྐྱེས། ཨོ་དེ་འདྲ་ཅིག་འདྲ་མི་ཅིག་ང་རང་ཚོ་ཆགས་ཀྱི་རེད་བ། ཨོ་དེ་འདྲ་ཡིན་ཙང་འཆི་བ་མི་རྟག་པ་ཟེར་ཡ་དེ་རྒན་གཞོན་བར་མ་སུ་ལ་ཡིན་ནའི་ཡོང་རྒྱུ་རེད། ནད་ཡོད་མེད་སུ་ལ་ཡིན་ནའི་ཡོང་རྒྱུ་རེད། ལས་ཀ་བྱས་པ་ཟིན་མ་ཟིན་ཚང་མ་ཐམས་ཅད་ལ་ཡོང་རྒྱུ་རེད། ཨོ་དེ་འདྲ་ཡིན་ཙང་འཆི་བ་མི་རྟག་པ་ལ་བསམ་བློ་བཏང་བྱས་ནས་ཆོས་བྱེད་ན་ནི་ད་ལྟ་ད་ལྟ་ཉིད་ནས་ཆོས་ལ་འཇུག་ན་མ་གཏོགས་རྗེས་མ་བྱེད་ཀྱི་རྗེས་མ་བྱེད་ཀྱི་ཟེར་ནས་རང་གིས་རང་བསླུ་ཡི་གེ། ད་སྡུག་ཤོས་སྡུག་ཤོས་ཀྱི་བསམ་པ།

ད་ལྟ་ལུས་དེ་དེ་དོར་བས་ཨ་ནི་རྣམ་ཤེས་རྒྱུད་ཕྱི་མ་འགྲོ་བ་རེད་པ། རྒྱུད་ཕྱི་མ་ནི་རང་དབང་མེད་པར་སྐྱེ་ནས་ཡོང་གི་མ་གཏོགས་ཁོ་ལ་རང་དབང་ཟེར་མཁན་དེ་རྩ་ནས་ཡོད་མ་རེད། སོ་སོས་སྐྱེ་བ་ལེན་གྱི་མིན་ཟེར་ན་སྐྱེ་བ་ཅིག་ལེན་གྱི་རེད། ཚེ་འདི་འཆི་སྲིད་འགག་པ་ད་ག་ལམ་སང་ཚེ་ཕྱི་མ་ནི་སྐྱེ་བ་ཅིག་ལེན་ཚར་རེད། དེ་ཐབས་ཤེས་ཅི་ཡོད་མ་རེད། འགའ་ཞིག་འགའ་ཞིག་སྐྱེ་བ་ལེན་ཨེ་ཡོང་ན་སོ་སོ་ནས་མི་དེ་འདྲ་ཟེར་གྱི་ཡོད་རེད་པ་འཇིག་རྟེན་པ་ཡིས།

སྲེད་པ་དང་མ་བྲལ་ཚུན་ཆད་དེ་ལ་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཚང་མ་ཐམས་ཅད་ཡང་སྲིད་ཟེར་མཁན་དེ། དེ་འདྲ་ཡིན་ཙང་ང་རང་ཚོ་སྐྱེ་བ་ལེན་གྱི་མིན་བསམ་བསམ་རང་བྱས་པ་ཡིན་ནའི་སྐྱེ་བ་ལེན་གྱི་རང་དབང་ཁྱོན་ནས་ཡོད་མ་རེད། སྲོག་འགག་ཚར་ད་ག་ལམ་སང་ཚེ་ཕྱི་མ་སྐྱེ་བ་ཅིག་ལེན་ཚར་རེད། ཁོ། ལས་ཀྱི་དབང་གིས་ལས་ཉོན་གྱི་ཞགས་པ་དེ་མ་ཆད་པ་རེད་པ། ལས་ཉོན་གྱི་ཞགས་པ་དེ་གཏུབས་བྱས་ནས་བཅད་མ་ཐུབ་ཀྱི་ཚུན་ཆད་དེ་ལ། སྲོག་འགག་པ་དང་འཆི་སྲིད་འགག་པ་དང་སྐྱེ་སྲིད་གྲུབ་པ་ཟེར་མཁན་དེ་དུས་མཉམ་རེད། མཉམ་དུ་རེད། ཨ་དེ་འདྲ་ཅིག་ཡོང་གི་ཡོད་རེད། ཨ་དེ་འདྲ་ཅིག་བྱས་པ་ཡིན་ཙང་ཨ་ནི་ང་ཚོ་སྐྱེ་བ་ཕྱི་མ་ཅིག་འགྲོ་དགོས་རེད་པ། ཁོ་མེད་པ་ནི་ཆགས་ཡ་ཡོད་མ་རེད་པ་རྒྱུན་རྣམ་པར་ཤེས་པ་རྒྱུན་ཆད་ཀྱི་མ་རེད། མར་མེ་འདྲ་ཅིག་ཡིན་ན་ང་ཚོ་ཕུ་བརྒྱབ་བྱས་ནས་མར་མེ་དེ་ཤི་ཚར་ཟེར་ན་མར་མེ་དེ་ཤི་ནས་མར་མེ་གཞན་པ་ཅིག་ནང་འགྲོ་ས་ཡོད་མ་རེད་པ། རྣམ་པར་ཤེས་པ་ཟེར་མཁན་དེ་འདྲ་མ་རེད། ཚེ་དེ་ཨ་ནི་སྲེད་པ་དང་བཅས་པའི་རྣམ་པར་ཤེས་པ་ཅིག་ཡིན་ཙང་རྗེས་མ་ཡང་སྲིད་ཕྱི་མ་དེ་ངེས་པར་དུ་ཡང་སྐྱེ་བ་ཅིག་བླང་དགོས་རེད།

དགེ་ལས་བདེ་འགྲོ་ཐམས་ཅད་དང་ཟེར། དེ་གསུངས་པ་རེད་པ་མི་དགེ་བ་ལས་ངན་འགྲོ་དང་ཟེར། མི་དགེ་བའི་སྡིག་པའི་ལས་མང་པོ་བསགས་མཁན་དེའི་འབྲས་བུ་དེ་ལ་ངེས་པར་དུ་ཡང་ངན་འགྲོ་ལ་སྐྱེ་བ་ལེན་གྱི་རེད། དགེ་བ་མང་པོ་བསགས་མཁན་དེ་ལ་ནི་བདེ་འགྲོ་ནི་སྐྱེ་བ་ལེན་གྱི་རེད། དེ་ཉིད་གཉིས་མ་གཏོགས་འགྲོ་ས་གསུམ་པ་ཟེར་མཁན་དེ་ཁྱོན་ནས་ཡོད་མ་རེད། ཡང་ན་ནི་ངན་འགྲོ་འགྲོ་གི་རེད་ཡང་ན་ནི་བདེ་འགྲོ་འགྲོ་གི་རེད་མ་གཏོགས་ཅི་ནས་དེ།